ཡུལ་འཁོར་སྲུང་ལ་ཐོས་དུག་ཡོད་རེད། ཨ་མཆོག་ནང་ལ་མི་ཡི་སྐད་ཐོས་ན་ཨ་ནི་ཁོ་ལ་ཀླུ་ཡི་དུག་ཕོག་གི་ཡོད་རེད། ཨ་ནི་ཨ་མཆོག་ནང་མེ་ཏོག་གིས་བཀག

ད་དེང་སང་ང་ཚོ་ཅི་ན་ཕྱིན་ཚེ་བརྙན་ཁ་ཡོང་བསྡད་ཡ་དེ། བརྙན་ནས་དྲ་དགོས་ཡ་དེ་ཐུགས་དེ་རེད། སློབ་དཔོན་རིན་པོ་ཆེ་བསམ་ཡས་ཀྱི་བྲག་ཕུག་ཆུང་ཆུང་ཅིག་ཡོད་རེད། དེ་ན་བཞུགས་ནས། ཨ་ནི། ཏིང་ངེ་འཛིན་ལ་མཉམ་པར་བཞག་ནས་དྲག་པོའི་ལས་སྦྱོར་མཛད་ནས་ཨ་ནི་ཁོང་ཁྱུང་གི་འགྲོ་ནས་ཁྱུང་ལ་སྐུ་ལ་བཞེངས། སེ་འཕང་ནག་པོ་བཀུག་ནས་ཨ་ནི་ཟ་གི་ཡོད་ཁྱུང་དེ། སེ་འཕང་ནག་པོ་གཟུགས་པོ་ཆེ་བཞག་པ་ལ་སྦྲུལ་གཉའ་ཤིང་ཙམ་ཅིག་གི་དཔེ་རིང་པོ་ཞེ་པོ་ཅིག་ཡོད་རེད། ཨ་འདི་ཟ་ནི། གཞུ་གུ་ནས་ཡར་ཟ་གི་ཡོད་རེད། དེ་སྒྲོལ་གྱི་ཡོད་ཙང་སེ་འཕང་ནག་པོ་གི་སྲས་མོ་གཉིས་ཀླུ་ཡི་བུ་མོ་གཉིས་ཡོང་ནས། ཁྲི་སྲོང་ལྡེ་བཙན་ཟས་ཞོགས་པ་མ་བཞེངས་གོང་ནས་པའི་དབུ་སྔས་ལ་ཡོང། མོ་མལ་གྱི་ཀ་རྡོ་ར་ཕྱི་ནང་ལ་སའི་གོང་ལ་འོག་ནས་འཁོད་ནས།

ཨ་ང་དེ་འདྲས་དེ་འདྲས་དེ་འདྲས་བྱུང་ས་ག་ད་ཁྱེད་རང་གསེར་དེ་འདྲས་དགའ་པོ་ཡོད་ན་ནི་གཟི་ཅན་དང་གྲོགས་པོ་བཏང་ན་གཟི་ཅན་གྱིས་གསེར་ག་ཚད་དགོས་ནི་སྤྲད་གི་རེད་ལས་རྙེད་པ་སེ་འཕང་ནག་པོ་དེ་ཡག་པོ་མེད་འདུག་པས་སེམས་ཅན་ཚང་མ་གནོད་དེ་གི་འདུག་དེ་ངས་གོ་མེད་པར་བཟོ་བསམ་བྱུང་ནས་ཨ་ག་ད་དེ་ཤོར་སོང་ང་ཟེར། ད་ཐུགས་རྗེ་གཟིགས་རོགས་གནང་འོ་ན་པས་བསྐྱར་དུ་འདུལ་རོགས་གནང་ཟེར་དེ་ནི་རྒྱལ་པོ་གི་ཨ་བ་ད་ཅིག་ཤོར་ཚར་དེ་འགུག་ཁག་པོ་རེད་བཏགས་སོང་དེ་སང་ཉིན་གནངས་ཉིན་ཚ་ཁ་ཤས་ཀྱི་རིང་ལ་བས།

ལྷ་དབང་པོ་བརྒྱ་བྱིན་ལ། སུམ་ཅུ་རྩ་གསུམ་ཚོགས་འདུ་འཚོགས་མཁན། མི་དྲག། མི་དྲག་སེ་དགོས་རེད་ལྷ་རེད་པ། སུམ་ཅུ་སོ་གཉིས་ཡོད་རེད། སོ་གཉིས་ཀ་དང་ཉེ་དབང་ནག་པོ་ནམ་མཁའ་ལྡིང་ལ་བཞོན་པ་སེ་ཡ་དེ། འདི་རེད་ཁྱབ་འཇུག་རེད། ཁྱབ་འཇུག་འདི་ལྷ་ཡི་ཉེ་དབང་ཁྱབ་འཇུག་རེད་གཟའ་ཁྱབ་འཇུག་མ་རེད། གཟའ་ཁྱབ་འཇུག་ར་ཧུ་ལ་ཟེར་མཁན་དེ་ལྷ་མ་ཡིན་གི་དབང་པོ་སྒྲ་གཅན་ཟེར་མཁན་དེ་རེད། དེང་སང་འདི་པ་རྔ་རྡུང་ནི་མཆོད་བསྡད་ཡ་དེ་རེད། གཟའ་ཕོག་ཤག་ཅོག་ཁོག་སེ་ཡ་དེ་རེད། ཉེ་དབང་སེ་ཡ་དེ།

དྲང་སྲོང་དེ་ལ་མངོན་ཤེས་ཨེ་འདུག་མི་འདུག་ཉམས་ཚོད་ལེན་སྟབས། ཁོས་གྲོད་ཁོག་ལ་ཡར། གཞོང་པ་ཅིག་ཡར་སྦྱར་ཏེ་སྒང་ལ་རས་ཀྱིས་དཀྲིས་གྲོད་ཁོག་ཆེན་པོ་བཟོ། སྤུ་གུ་གཅིག་རྒྱུ་ཡོད་པའི་ཁུལ་བྱས། དེ་ནས་དྲང་སྲོང་དེ་རྩ་ལ་འགྲོ། ངའི་ཁོག་པ་ན་ག་རེ་འདུག་ཅེས་བཤད་ཟླ་བ་བསྐྱལ་བ་རེད། དྲང་སྲོང་མི་མངོན་ཤེས་ཡོད་མཁན་རེད། ཡ་ཁོ་ང་ཉམས་ཚོད་ལེན་སོང་བསམས་ཚིག་པ་ཟ་ནས་ཁྱོད་ཁོག་པ་ནང་ལ་མ།

མདའ་བཟོས་པ་རེད་མདའ་ལྕགས་བྱས། མདའ་ལྕགས་དེར་མདའ་ལ་བསྒར་ནས་རྔོན་པ་གཅིག་ལག་པར་བྱུང་བ་རེད། ཀྲིཤ་ན་གི་དཔེ་ཞེ་དྲག་གི་ཁང་སོང་བ་འདི་སྒྲུབ་ཡག་པོ་བྱས་ཡོད་རེད་དེ། སྒྱུ་མ་ལས་དེ་ཁོ་ལ་བཙུན་མོ་དྲུག་ཅུ་ཡོད་ཡིན་ན་བརྒྱད་ཅུ་ཡོད་ཡིན་མི་ཤེས་བ། འཆལ་པོ་རེད་ཁོ། དེ་འདྲ་ཅིག་རེད་རྒྱུ་རེད་དེ། ད་ནི་ཁོ་རང་ཚོ་ལ་རྒྱུ་རྐྱེན་བཅས་དམག་རྒྱག་རེས་བྱས་ཞེ་དྲག་བྱས་ནས། ཨ་ཁོ་རང་ལུང་པ་ཁ་ཁར་སླེབས། ཨ་ཁོ་རང་གི་ཨ་ཕྲུག་ཁ་ཤས་ཕར་ཚུར་བཙུན་མོ་ལེན་གར་གཏོང། བཙུན་མོ་ཚུར་ལེན་གར་སླེབས་འོང་དུས་ཇག་པ་དང་ཐུག། བཙུན་མོ་ཁ་ཤས་ཇག་པ་གིས་འཕྲོག། ཁ་ཤས་གཡང་དུ་མཆོངས་ཁ་ཤས་ཆུ་ལ་མཆོངས། ཡང་དུ་བཙུན་མོ་སྡུག་པོ་གཅིག་མ་ལྷག། གཉེན་གཉེན་ཚན་གང་གང་མ་ལྷག་འོ་རེད་མོ་རང་ཞབས་རོགས་གོས་ཁྱོད་གཉེན་རྩ་ལག་དང་བཅས་པ་བས་རྨེག་མེད་དུ་གྱུར་ནས་ཐ་མ་ཁྱོད་གསོད་ཡག་བྱེད་ཀྱི་རེད་ཅེས་པ་རེད་ད། དྲང་སྲོང་དེ་ཨོ་དེ་འགྲོ་ཡོང། གང་ག་ཨ་མས་པ་བྱས། ཐ་མ་སྤུན་ཆ་སྐྱེས་མེད་ཁོ་རང་གཅིག་པོ་ལས་ལུས་སུ་ཨ་ནི་ཁོ་སེམས་ཁྲལ་བྱེད་སྐྱིད་པོ་མ་བྱུང་ཤིང་ནགས་གསེང་ནས་ཡར་ཉལ་བསྡད་པ་རེད་འདུག་གན་རྐྱལ་ལོག་ཉལ་རྐང་མགོ་ཕར་བརྐྱངས་རྐང་མགོ་བརྐྱངས་ནས་མཐེ་མོ་འགུལ་ཙམ་འགུལ་ཙམ་ཉལ་བསྡད་དེ་ཡིན་མི་རུང་བ། ཁོས་མཐེ་མོ་འགུལ་ཙམ་འགུལ་ཙམ་བསྡད་དེ་རི་དྭགས་པ་ལྕགས་ཀྱི་མདེའུ་ཡོད་ངེས་འདི་ཡིན་འོང་ནས་མེད་ལྟོས་དེ་རི་དྭགས་པ་རྒན་གོག་བ་ཚེ་མིག་གསལ་པོ་རང་མེད་པ་འདྲ་འདུག་ཡ། ལྟ་དུས་ཡེ་བས་ཡ་གཅིག་འགུལ་གྱི་འདུག་རི་དྭགས་ཀྱི་ཨ་མཆོག་རེད་བསམ། མདའ་གཅིག་རྒྱབ་བཏང་རེད། མཐེ་མོ་བར་དུ་བཏིང་ནས་མདའ་གྲོད་ཁོག་ལ་བརྒྱབ་དེ་དེ་བསད་བཞག་པ་རེད། ཀེར་ཤིང། ཀེར་ཤིང་ན་བསད་རེད། ད་ཁྱོད་བཞུགས་པའི་ཡུལ་དུ་མེད་དོ་དེ་རེད། འདི་རེད་ཉེ་དབང་གི། དེ་ལ་ཕྱི་རོལ་པ་བཀག་པའི་སངས་རྒྱས་ཀྱི་གསུང་རུ་ཁོ་མོ་ཡི་སྐྱབས་འགྲོ་ཅི་ཡང་གི་བྱ་ཡུལ་དུ་མེད་དོ་ཚུལ་ལ་ད་ཐ་མ་མདོ་ཤ་དེ་འདྲའི་རིར་བསྟན་གི་རེད། ཁྱབ་འཇུག་གི། འཇུག་པ་བཅུ་གི་ནང་ནས་དྲག་ཤོས་རྒོད་ཤོས་དེ་ཀེར་ཤིང་ན་རེད། ད་དེ་ལ་དེ་འདྲ་ཅིག་བྱུང་ཡོད། འཇུག་པ་བཅུ་གི་ནང་ནས། ཁྱབ་འཇུག་དངོས་དེ། ཉེ་དབང་རེད། ཉེ་དབང་ནག་པོ་ནམ་མཁའ་ལྡིང་ལ་བཞུགས། ཉེ་དབང་ཁོ་རང་ཡང་ཁོ་རང་ཡག་པོ་མེད། བས། དཀོན་མཆོག་ཡིན་ནས་མེད་གཡོ་སྒྱུ་དྲང་སྲོང་མེད་མཁན་ཡག་པོ་དགོས་རེད་བ་དེ་ཁོའི་གཡོ་སྒྱུ་ཚ་པོ་རེད། ཁོས་ཞང་པོ་བསླུས་པ་རེད།

ཨ་ངའི་དངོས་གྲུབ་འདོད་པ་ཡོད་པ་སློང་ན་ཞང་པོ་རང་གིས་སྟེར་མི་ཡོང་ཅེས་པ་རེད། ཁྱོས་དངོས་གྲུབ་ག་རེ་སློང་ན་ངས་སྟེར་དགོས་ཟེར། ཁས་ལེན་པ་རེད། ད་ཁས་ལེན་ཚར་ནས་ཡང་ཁས་ལེན་གཅོག་རྒྱུ་ཡོད་མ་རེད། འོ་ན། ཞང་པོ་རང་པའི་མགོ་ལ་ཡར་རྭ་ཅོ་བྱས་མཆུ་ཏོ་བྱས་བརྗིད་པོ་ཞེ་པོ་གཅིག་འདུག། གཤོག་པ་བྱས་ནི་མགྱོགས་པོ་ཞེ་པོ་གཅིག་འགྲོ་གྱི་འདུག་ང་ལ་དེ་འདྲ་ཞིག་མེད་ཀ་དག་ཡིན་ཙང་ཞང་པོ་རང་ངའི་བཞོན་པར་གྱུར་ཅིག་ཅེས་པ་རེད།

ཤིང་བྱས་ཤིང་གིས་སྲོག་འཛིན་གྱི་རླུང་མཚོན་རྩ་ཆོས་འབྱུང་དང་རྩི་ཤིང་འབྱུང་གཉིས་ཀྱི། ཤིང་གིས་རྩ་དབུ་མ་མཚོན་སྲོག་འཛིན་དང་ཐུར་སེལ་གྱི་རླུང་མཚོན་པ་ཡིན། ད་ཟུར་གཅིག་ལ་ཆུ་བྱས། དུར་ཁྲོད་བརྒྱད་ལ་ཆུ་བརྒྱད་བྱས་ཆུ་ནང་ལ་ཀླུ་བརྒྱད་བྱས། སྟེང་གི་ནམ་མཁའ་ལ་སྤྲིན་བརྒྱད་བྱས། གསུམ་བྱས། ད་ཟུར་གཅིག་ལ་རི་བྱས། རི་གི་རྩེ་ལ་མཆོད་རྟེན་བྱས་རི་གི་རྩ་ལ་མེ་འབར་ལྡན་བྱས།

ལོང་སྟེགས་རོ་བསྐོ། གསལ་ཤིང་ལ་བསྐྱོན་པའི་འདུ་བས་བྱ་བ་བྱས། རོ་མང་ཙོག་ཙོག་བྱས་ནས་གསལ་ཤིང་སྒང་དུ་བསྐྱོན་ནས་པའི་གསལ་ཤིང་ཟེར་དུས་ཤིང་མདུང་གི་ཟུར་དུ་དེ་འདྲ་མགོ་ལ་བསྐྱོན་བཞག་པ་དེ་འདྲ་བ་བསྡད་མཁན་དེ་རེད། རོ་མགོ་མེད་པའི་རོ་བསྡད་མཁན། རོ་རིལ་བསྡད་མཁན་གྱི་ཉལ་བསྡད་མཁན། ད་དེ་མ་ཡིན་པའི་རོ་འཐོར་བ་དང་མ་འཐོར་བ་དང། པའི་པགས་པ་བཤུས་བཞག་པའི་རོ་དང་ཀེང་རུས་བཅས་བསྡད་པ་རེད་དེ་འདྲའི་བྱ་བ་བྱས་ན་ཁ་ནང་བཞིན་རོ་ཟ་གི་གཅན་གཟན་བཅས་བྱ་སྟེ་བཅས། འུག་པ་དང་བྱ་རོག་ལ་སོགས་པ་བཅས།

ཁྱེད་རང་ལོག་བསྡད་པ་རེད། ལྷ་ཡི་རྒྱལ་པོའི་ཕྱག་སྐོར་བྱ་ས་བོད་མི་རུང་མི་ཐུང་དག་རེད། ཨ་ཡིན་ནའི་རྟེན་འབྲེལ་གཉིས་ཚོགས་པ་རེད། ཨ་སངས་རྒྱས་ཁ་ཤས་པའི་ཉི་མ་རེ་ཙམ་བཞུགས། སངས་རྒྱས་ནི་ཞོགས་པ་སངས་རྒྱས་དགོང་དག་མྱ་ངན་ལས་འདས། སངས་རྒྱས་སྟོང་གི་ནང་ལ་ཡོད་པ། ཁ་ཤས་ཀྱི་ནི་པའི་སྐུ་ཚེ་པའི་དུས་རིང་པོ་བཞུགས།

ཚང་མ་ལོག་གིས་སངས་རྒྱས་ལ་མཆོད་པ་ཕུལ་ནས། སངས་རྒྱས་ཀྱི་སྦྱིན་བདག་རང་བྱས་ནི་པའི། བཞུགས་ས་དང་གསོལ་བ་སོ་སོའི་ཕྱེ་ད་ཨ་ལ་ལ་དེ་ན་བའི་གསོས་སྨན་ན་བཟའ་ཆོས་གོས་དེ་བ་བྱུག་ཡག་གི་སྨན་སྤོས་དང་བཅས་པ་མེ་ཏོག་དང་བཅས་པ་ཚང་མ་ལོག་གིས་བསྙེན་བཀུར་ནས་ལོ་པའི། ཁྲི་ཕྲག་ག་ཚད་ཡིན་བྱེད་པ་བསྙེན་བཀུར། ད་དཔེ་མེད་ཆེ་བའི་ཚོགས་རབ་ཏུ་བསགས་ཚར་དུས། ད། རྒྱལ་པོ་ཁྱོད་ཚོ། དགེ་བའི་རྩ་བ་འདི་སྨོན་ལམ་བཏབ་ན་ཡག་པོ་འདུག་ཟེར་དགེ་སློང་ཚོའི་ཚུལ་བསྟན་ཁུལ་དང་སྨོན་ལམ་བཏབ་ཞུས་སོང། རྒྱལ་པོ། ཁོ་རང་ཚོའི་བཀའ་འཁོར་ནང་བྲམ་ཟེ་རྒྱ་མཚོའི་རྡུལ་གྱིས་རྒྱལ་པོ་དང་རྒྱལ་པོ་ཁྱོད་རང་གིས་ག་རེ་སྨོན་ལམ་འདེབས་ཀ་ཟེར། རྒྱལ་པོ་ང་ད་ལྟ་བསམ་བློ་འཁོར་མ་སོང་ཐག་ཆོད་མ་སོང། ངས་ཡང་སྨོན་ལམ་རྒྱ་ཆེན་མོ་རེ་འདེབས་ཨ་ད།

རྫོགས་པའི་བྱང་ཆུབ་སྒྲུབ་པ་ལས་སླ་པོ་མི་འདུག་བསྐལ་པ་མང་པོ་རིང་ལ་དཀའ་ལས་བརྒྱབ། བསྐལ་པ་མང་པོ་རིང་ལ་མགོ་བཅད་ནས་སྦྱིན་པ་དང་རྐང་ལག་བཅད་ནས་སྦྱིན་པ་དང། བུ་བུ་མོ་འཁོར་ལོངས་སྤྱོད་ཚང་མ་སྦྱིན་པ་གཏོང་གི་བསྡད་པ་ང་དེ་འདྲའི་ནུས་པ་མི་འདུག་ཟེར། དེ་འདྲ་མ་ཟེར། སངས་རྒྱས་མ་བྱུང་ནས་མགོ་རྐང་ལག་སོ་སོའི་སྦྱིན་པ་མ་བཏང་ནས།

ཞིང་ཁམས་གང་གང་ན་སང་ལོ་སྟོང་བདུན་པའི་དགུན་པ་ཡག་པོ་འཁོར་མ་ཐུབ། དེ་ནས་ནི་ངའི་རྩར་མི་མང་ཡོངས་སུ་སྒོ་བརྒྱབ་ནས་ཚང་འདྲ་པོ་ཞིག་བསྡད་ནས་ཕ་ཞབས་པ་འདོན་ཟེར་ཞིང་ལོ་སང་ལོ་སྟོང་བདུན། སང་ལོ་སྟོང་བདུན་ཞིང་ཁ་ཁ་ཤས་བཟང་བསྡད་ཁུལ་ནས་ཞིང་ཁམས་དེ་ན་ཡ་ཅི་ཁ་བོ། ཞེ་དྲག་གི་རྒྱུ་མ་ཟ་བ་ཅི་མ་ཐུབ་ད་ཅི་ཁ་བོ་ཡིན་ནི་ཅི་གི་མ་རེད་ཟིན་རྗེས་སུ་ཞེ་དྲག་ཕན་ཐོག་གི་མ་རེད། ཁ་ཤས་ན་ལོ་སང་བཞི་ཞིང་ཁམས་སྤྱི་ཚགས་ནས་ཡང་མང་ལྷུང་ནས་ཕན་མ་ཐོག་གི།

སངས་རྒྱས་སྲས་གཅིག་གིས། ངའི་ཡབ་རྒྱལ་པོ་བདེ་བ་ཅན་གྱི་སངས་རྒྱས་ཞིང་བཟུང་ནས་ཁོང་པ་མྱ་ངན་ལས་འདས་པའི་སྐབས་ལ་ངས་ཁོའི་ཚབ་བྱེད་ཀྱི་ཡིན། མ་འདས་གོང་ལ་ཁོ་རང་གི་ཐོད་ཡི་གེ་པའི་ཡོན་ཏན་རྣམ་པར་བཀོད་པའི་ཞིང་ཁམས་དེ་ན་བསྡད་ཀྱི་ཡིན་གསུངས་སྨོན་ལམ་བཏབ། ཚེ་དཔག་མེད་རེད། གཉིས་དེ་ལྟ་བུ་རེད། བརྒྱ་རྩ་གཉིས་ཡོད་རེད། རྒྱལ་པོ་དང་བུ་བརྒྱ་རྩ་ཡོད་རེད། ལ་སྟོང་རྩ་ཡོད་རེད། ད་སྟོང་ཕྲག་གཅིག་དེ་གིས་སྨོན་ལམ་བཏབ་ཡོང་དུས། རེད། སྟོང་རྩ་གཉིས། སྟོང་རྩ་གཉིས་རེད། ཡིན་པ་རེད་གང་ག་བརྒྱད་སྟོང་རྩ་གཉིས། ད་གང་ག་ལོག་གི་པའི་ཚུར་འཛམ་བུ་གླིང་ནང་ལ་པའི་སངས་རྒྱས་ཀྱི་མཛད་པ་བསྟན་གི་ཡིན། བ་ལང་བལྟ་བ་རེད་དེ་ཚེ་ལོ་བརྒྱད་ཁྲི་དུས་སུ་ད་འཁོར་བ་འཇིག་གི། འོད། གསེར་ཐུབ་གི་དྲུག་ཁྲི་དུས་སུ་ད་འོད་སྲུང་གི་ཉི་ཁྲི་དུས་སུ་ད།

མགར་ཟ་ཉག་རྔ་བ་རྗེ་དང་ཀ་རིང་སྐྱིད་ད་ཚོད་རྩེ་ན་བ་དེ་འདྲས་ཀྱི་ལྷག་པར་སྒྲོལ་བའི་སེམས་ཅན་ཤིན་ཏུ་ཉམ་ཐག་དུས་ཨེ་ཁྱོད་རང་ཚོའི་བདག་པོ་རྩ་ནས་མ་བྱས་དབྱུག་བཞག་བ་རེད་ཟེར། དེ་འདྲས་ཡིན་ཙང་ད་ང་བློ་བདེ་བོ་མི་འདུག་ཟེར་བས་ཁོང་པས་འདར་སིག་བརྒྱབ། ཆུ་ཤིང་བཞིན་དུ་འདར་ནས། ངའི་སེམས་ཅན་དེ་ཚོའི་དོན་དག་ལ་ང་བས་བློ་བདེ་བོ་མ་བྱུང། གསུངས་ནས་དེ་ཚོའི་རྒྱུ་མཚན་ཡང་དག་པར་ཕར་བཤད། བཤད་ཚར་དུས་ངས་མ་འོངས་པ་ལ་ཚེ་ལོ་བརྒྱ་པའི་དུས

བསྟན་འཛིན་གྱི་དགེ་འདུན་ཚོའི་འཚོ་བའི་དོན་ལ་ཚུར་བསྔོས་ནས་དང། ཚེ་ཡི་བསོད་ནམས་ལོངས་སྤྱོད་ཀྱི་བསོད་ནམས་ལ་བསྔོས་ནས་ཁོང་ཚེ་ལྷག་མ་ལོ་ཉི་ཤུ་བཞག་བཞག་པ་དེ་ང་རང་ཚོ་རྒྱུགས་ལ་བྲོས་པའི་དེ་སྔའི་ཉན་ཐོས་ཚོ་གི་བའི་འཚོ་བ་ཕོངས་པ་མེད་པ་ང་རང་ཚོའི་ལྟོ་ཆས་རག་ཡག་གི་བའི་ལྟོ་གོས་གཉིས་ཀྱི་དོན་དག་སྔོན་རྩིས་བྱས་ཡོད་ཨ། འདི་འདྲ་ཡིན་ཙང་སངས་རྒྱས་ཤཱཀྱ་ཐུབ་པའི་ཉན་ཐོས་ཚོ་ལ་ཁྱིམ་པ་རྣམས་ཀྱི་སེན་མོའི་སྟེང་དུ་ཞིང་རྨོས་ན་ཡང་ཉན་ཐོས་རྣམས་འཚོ་བས་ཕོངས་པར་མི་འགྱུར་གསུངས།

ལུས་དཀྱིལ་སྒོམ་པ་དེ་དག་མགོ་རྙོག་སེ་སེ་བོར་བརྩིས་ན་ཉི་མ་ལུས་དཀྱིལ་ལས་སླ་བོར་བ་ལས་སླ་ཤོས་རེད་བསམ་བློ་མ་བཏང་ན་མ་གཏོགས། ལས་སླ་ལས་སྡུག་ཆོས་ཁོ་རང་ངོས་ནས་གལ་མ་རེད་བྱེད་པ་པོ་ངོས་ནས་རེད། ཆོས་བྱེད་མཁན་གྱི་ཞེ་དྲག་བྱེད་རོགས་བྱེད་ཀྱི་ཡིན་ན་ཆོས་ཁག་པོ་ཡིན་ན་བྱེད་འགྲོ་རེད་མགོ་རྙོག་ཆེན་པོ་ཡོད་ན་ཡང་མགོ་རྙོག་སངས་འགྲོ་རེད། འཁོར་ལོ་སྡོམ་པའི་ལུས་དཀྱིལ་དེ་མགོ་རྙོག་ཤོས་རེད་ཟེར་བོ་རེད་དེ། འདི་ཕྱོགས་དུས་ཆེན་ཡང་ཉག་གཤིན་རྗེ་མཛད་མཁན་ཚོས་ཉི་མ་ལྟ་བ་རེད་སང་ལོ་རེར་གཏོང་ཕེབས་སྐབས་ཉུང་ངུ་སིག་སིག་རེ་བ་ཅུང་བཟོ་ནས། ང་རང་ཚོ་ལ་དེ་འདྲ་ཡོད་མ་རེད་དེ་ནས་བླ་མ་ཡང་པ་རྣམ་པ་ཚོ་མེད་གསུང་ཆོག་ཆོག་འདྲ་བོ་པས་ག་ནས་ག་བ་ཡོད་པ་ཁྲིག་ཁྲིག་ཁྲིག་ཡོང་གི་འདུག་བ་དེ་དེ་འདྲ་ཡོང་ཡ་ཚོས་ཉམས་ལེན་མཛད་བཟང་བྱས་བ་རེད་གོང་འགྲོ་བ་རེད་ཁོ་ན་ལྷག་བ་མི་ཡོད་དངོས་དེ་གང་ཡང་ཡོད་མ་ཡིན་ནང་ཆེན་ཚོས་པའང་གསལ་བྱེད་མཁན་རེད་ང་རང་ཚོ་གཞི་ནས་ཅིག་གནས་བཤད་རོབ་ཅིག་གཏོང་ཅིག་ར་ཅིག་སྤྲོད་ནང་གི་ཕ་རྒན་ནང་བཞིན་བྱས་བསྡད་བ་རང་ཚོ། ནང་གི་ཨ་མ་ནང་བཞིན་བྱེད་དགོས་བ་རེད། ནང་བཞིན་བྱེད་ཡག་དེ། ནང་གི་ཨ་མ་གིས་ནང་ལོགས་གི་ཅ་ལག་གང་ག་ཧ་གོ་ནས་ཕར་བཞག་ཚུར་བཞག་ལེན་ནས་ཐག་གཅིག་ཁ་ལག་བཟོ་གཅིག་བྱས་ཙང་ཅ་ལག་གར་འདུག་ཁར་ཁ་ཐུག་དེ་ལས་མགོ་ལོག་མ་འཚོལ་བ་བྱས་ཚུར་ལེན་ས་ལེན་ཕར་བཞག་ས་བཞག་པས་ཁ་ཐུག་དེ་ལེན་ནས་ཡག་པོ་ཞིག་བྱེད་ཐུབ་པོ་འདུག་ཕ་རྒན་ཕྱི་ལོགས་ག་མི་དྲག་ཁྱི་ཁ་བཅད་ཡར་ཡར་འགྲོ་ཁ་བཅད་མར་མར་འགྲོ་ཁ་བཅད། ནང་ལོགས་ལ་འོང་ནས་ཨ་མ་མེད་དུས་ཁ་ལག་བཟོས་ནས་ཁ་ལག་རག་དགོས་བ་མ་རེད། ཨ་ནི་གཅིག་མཁས་ཤིང་གཉིས་མཁས་ཤིང་ཅི་སྟེ་ངེད་ཚང་ནང་དུ་ཕ་དང་སོ་དང་ཡ་དང་མ་དང་ཨ་མ་ཚ་པོ་ཡོད་ན་ཨ་མ་གི་རྒྱབ་ཧ་བྱེད་ནས་ཁྱོད་ཞེ་དྲག་དེ་མ་རེད་ཟེར་བའི་མི་རེ་ཟུང་དབུ་སྒོར་གཅིག་རག་གི་རེད། ཨ་ནི་ཁོ་གཉིས་རྒྱུས་ཆེ་ཆུང་ཞེ་དྲག་ཡོད་ཡ་དེ་ནང་བྱན་ཚུད་མ་ཚུད་ཀྱི་རེད། ཡིན་ནའང་ཨ་མ་ནང་ལོགས་ཀྱི་ཅ་ལག་ལ་ནང་བྱན་ཚུད་རེད་ཕྱི་ཡི་གོ་ཆ་བཅོལ་ཡོད་མ་རེད་ཕྱི་ལོགས་ལ་དོན་དག་ཞིག་བཅོལ་ཡོད་མ་རེད། ཡང་ཉི་མ་གཅིག་སྤྱན་འདྲེན་གཅིག་བྱུང་ནས།

བྱས་ཙང་འདི། ད་ལུས་དཀྱིལ་ལས་ལྷ་ལུས་དཀྱིལ་འདི་རེད་མ་གོམས་ན་གང་ཡང་ཡོད་མ་རེད་གོམས་ན་གོམས་ན་སླ་བར་མི་འགྱུར་བའི་དངོས་དེ་གང་ཡང་ཡོད་མ་ཡིན། དང་པོ་ཁ་སིལ་སིལ་གྱི་རེད་བསམ་བློ་གཅིག་གཏོང་གཉིས་གཏོང་གསུམ་ཡང་ནས་ཡང་དུ་བསམ་བློ་གཏོང་ན། མིའི་སེམས་ཀྱི་གོམས་པ་འདི་ལ་མཐའ་ཡོད་མ་རེད། ལུས་ཀྱི་གོམས་པ་འདི་ལ་མཐའ་ཡོད་རེད། ག་ཚད་བསླབ་བཞག་ནས།

དཀྱིལ་འཁོར་ཕྱི་དཀྱིལ་ལ་དབང་བཞག་ཅིང་ནི་ཕྱི་དཀྱིལ་ལ་རྡུལ་ཚོན་གྱི་དཀྱིལ་འཁོར་རས་བྲིས་ཀྱི་དཀྱིལ་འཁོར་སྒོམ་རྒྱུ་དང། རྡུལ་ཚོན་བླུགས། རས་བྲིས་བྲིས། དེ་ནས་ཆོ་ག་བཏོན་ནས་བདག་དེ་མར་སྟོང་སྦྱང་བྱས། བ་དང་དཀྱིལ་འཁོར་སྒོམ་རང་དང་དབྱེར་མེད་བྱས་ནས་དཀྱིལ་འཁོར་སྒོམ་ཚོགས་རྒྱ་ཆེན་པོ་བསགས། པའི་ཞི་རགས་ཀྱི་ཕན་པ་ཡོད་རེད་དེ། ཁོ་ལ་ག་ཚད་བསྒོམས་བཞག་ནས་དམིགས་པ་ཚོ་གནད་དུ་བསྣུན་ས་དེ་རྡུལ་ཚོན་དང་ཚོན་རེད་རི་མོ་བྲིས་བཞག་པ་རས་གཞི་དང་ཕ་གི་རེད། ཁོ་ལ་དམིགས་པ་གནད་དུ་བསྣུན་ནས་བདེ་བ་ཆེན་པོའི་ཡེ་ཤེས་སྐྱེ་ཡ་ཡོད་མ་རེད། ལུས་ཀྱི་དཀྱིལ་འཁོར་ལ་དམིགས་པ་གནད་དུ་སྣུན་གྱི་ཡིན་ན་ལུས་ཀྱི་རྩ་རླུང་ལས་སུ་རུང་ནས་རྩ་ནང་དུ་འདུས་ནས་བདེ་བ་ཆེན་པོའི་ཡེ་ཤེས་སྐྱེ་རྒྱུ་ཡོད་དེ་ཡིས་བྱས་པ་རེད། དེ་འདྲ་ཡིན་ཙང།

སྤྱིར་ན་ཁྱོད་རང་བཞིན་གྲུབ་འདྲ་པོ་མ་རེད་དེ་འདི་རང་བཞིན་གྲུབ་ཟེར་ཡ་དེ་ང་ཚོ་སྐྱེ་བ་འདི་ནས་ཨ་མའི་ཁོག་པ་ནས་མར་འཁྱེར་ཡོང་བ་རེད་གཟུགས་པོ་དེ། བྱས་ཙང་རང་བཞིན་གྲུབ་ཟེར་དེ་ཐོག་མ་ནས་གྲུབ་པ་ལ་ཟེར་བའི་གྲུབ་ཟིན་གྲུབ་ཟིན་ཐོག་མ་ནས་གྲུབ་བསྡད་པ་འདི། གྲུབ་པའི་དཀྱིལ་འཁོར་གཉིས་མེད་པའོ། བཅོས་མ་གཉིས་ཀྱི་ངོ་བོ་གང། དེ་ནི་གདུལ་བྱའི་དབང་ལས་འདོད། བཅོས་མ་ཟེར་ཡ་དེ་རི་མོ་བྲིས་ག་རེ་ག་འདྲ་བཟོས་བཞག་པ་དེ་ཡང་བཅོས་བཞག་པ་དེ་རེད། རྡུལ་ཚོན་རས་བྲིས་གཉིས་པོ་དེ་གདུལ་བྱའི་དབང་གི་སྒྲ་ཡིས་སྦྱར། དེ་ནི་གདུལ་བྱའི་དབང་ལས་འདོད། མཁས་པའི་བསྒྲུབ་བྱ་དེ་མིན་ཏེ་ཡང་དག་དོན་མཐོང་གྲོལ་ཕྱིར་རོ། མཁས་པའི་བསྒྲུབ་བྱ་དེ་མ་རེད་དེ་ལ་ག་ཚད་དམིགས་བཞག་ནས་ཡང་དག་པའི་དོན་མཐོང་རྒྱུ་ཡོད་མ་རེད། ལུས་ཀྱི་དཀྱིལ་འཁོར་ལ་དམིགས་པ་གནད་དུ་བསྣུན་ནས་སྒོམ་གྱི་ཡིན་ན་ལུས་ཀྱི་དམིགས་པ་གནད་དུ་བསྣུན་སར་རླུང་ཞུགས་རླུང་ཞུགས་པ་ལས་རླུང་དབུ་མར་འདུས། ཞུགས་གནས་ཐིམ་གསུམ་བྱས་ཐིམ་པའི་སྐབས་སུ་དེ་ནི། རྟགས་བརྒྱད་དེ་ཚུར་ཤར། ལྷན་སྐྱེས་ཀྱི་དགའ་བ་སྐྱེས། དེ་ཡིས་སྟོང་ཉིད་ངེས་པའི་བདེ་སྟོང་གི་ཡེ་ཤེས། བླ་མེད་ལམ་གྱི་སྙིང་པོ་ལ། བདེ་སྟོང་གི་ཡེ་ཤེས་དེ་སྐྱེ་བའི་རྒྱུ་ཡོད་རེད་བྱས་པ་ཡང་དག་དོན་མཐོང་གྲོལ་ཕྱིར་རོ། མཁས་པའི་བསྒྲུབ་བྱ་དེ་རེད་གསུངས་པ་རེད་འོ་ཡ་ད་ལུས་དཀྱིལ་གྱི་ཕན་ཡོན་དེ་རེད། དེ་ལྟ་བུའི་ལུས་དཀྱིལ་དེ་ལ་ཡང་ཁྱད་གཅིག་གི་ནི་གསང་འདུས་པའི་ལུས་དཀྱིལ་གྱི། ལུས་ཀྱི་ཆ་ཤས་ལྷ་ལ་བསྐྱེད་པ་རེད། སྤྱི་བོ་ནས་སྐྲ་མཚམས་ཀྱི་བར་དུ་གཟུགས་ཀྱི་ཕུང་པོ་ངོ་བོ་ཨོམ་ཡོངས་སུ་གྱུར་པ་ལས་རྣམ་སྣང་དཀར་པོ། སྐྲ་མཚམས་ནས་མགྲིན་པའི་བར་དུ། འདུ་ཤེས་ཀྱི་ཕུང་པོ་ཨ་དམར་པོ་ཡོངས་སུ་གྱུར་པ་ལས་འོད་དཔག་མེད་ཕོ་སི་ཏུ་བོ་ཆེ་ལུས་ཀྱི་ཆ་ཤས་གང་བས་པས་ཏེ་མགུལ་ཤ་གྱོན་ནས་བྱས་བཞག་པ་རེད། ཏོག་ཙེ་རགས་པ་རེད་ཟེར་བ་རེད། བདེ་མཆོག་གི་སྐབས་སུ། སྐྲ་མཚམས་པུ་ལླི་ར་མ་ལ་ཡ་ཟེར་སྐྲ་མཚམས་དེ་ཡུལ་ཉི་ཤུ་རྩ་བཞི་གི་པུ་ལླི་ར་མ་ལ་ཡ་བྱས། དེ་ན་ཡོད་པའི་རྩ་དང་ཁམས་གཉིས་པོ་སྟེ། རྩ་དེ། ས་ལེབ་འདི་རེ་བ། རབ་གཏུམ་མ་བྱས་ནང་ལོགས་ཀྱི་ཁམས་ལས་ཁཎྜ་ཀ་པཱ་ལ་དཔའ་བོ་བྱས་དཔའ་བོ་དཔའ་མོ་བྱས། དེ་འདྲའི་བྱས་པ་ཡིན་ཙང་ལུས་ནང་བཀོད་པའི་དགོས་ཡ་ལྟེ་བ་དེ་རྩ་ཁམས་བྱིན་གྱིས་རློབ་བ་ཡིན་དུས་རྩ་ཁམས་བྱས་པ་རེད། ད་རྣལ་འབྱོར་མ་འགོད་ས་གང་ག་སྙིང་ག་ལ་བཀོད་པ་རེད་དེ་ཡིན་ད་ཁོ་གཉིས་ཕན་ཡོན་གཅིག་པ་རེད། གཅིག་པ་རེད་དེ་སྟབས་བདེ་ལོས།

འདི་འདྲ་ཆོས་ལུགས་ག་འདྲ་རེད་ཟེར་ན། དཔེར་ན་ལུག་འཚོ་མཁན་ལུག་རྫི་ང་ཚོ་བོད་པ་ཚོས་ལུག་རྫི་ཞེ་དྲག་བྱས་ཙང་ཧ་གོ་རྒྱུ་རེད། ལུག་འཚོ་མཁན་ལུག་རྫི་དེ་གའི་ལུག་དེ་ཚོ་རི་ལ་བཀྲམ། རྫ་བྲག་འདི་ཀྱི་ས་མགོ་ཁོག་བསྡད་ན། སྤྱང་པོ་རྒྱུག་ཡོང་གི་རེད། མཚོ་གུ་རུ་ཁུལ་ལྟ་དགོས་རེད། ལྟ་དུས་སྐད་འདྲ་ཏོག་ཏོག་རྒྱག་དུས་ལུག་ཚོ་ཤོག་ཤོག་ཟེར་དུས་ཚུར་ལ་ཡོང་གི་ཡོད་ན་ལུག་རྫི་དཀའ་ལས་ཞེ་དྲག་ཡོད་མ་རེད། ལུག་ཡོང་རོགས་མ་བྱས་ན་ཁོ་བོ་འགྲོ་བར་ཡང་གང་སེམས་པར་འགྲོ་བར་དཀའ་ལས་ཏོག་ཙམ་ཆེ་བ་རེད། ཧ་ཁོ་རང་ཚོ་རུག་རུག་བཟོས་ན་ཐག་རིང་ཐག་ལ་འགྲོ་འུར་རྡོ་རྒྱག་གིན་རྒྱག་གིན་འགྲོ་བ་རེད། དཀའ་ལས་ཁག་པོ་ཡོད་པ་རེད། འབྲོག་མོ་འགོ་བ་ཅིག་ཁག་ཅིག་ལ་བརྟེན་དགོང་དག་སྐད་རྒྱག་དང་དུས་སུ་ལུག་གང་ག་རུག་རུག་ལོག་ཡོང་མཁན་བྱུང་ན་ཁོ་ལས་སླ་པོ་ཡོད་པ་རེད། དེ་ནང་བཞིན་ང་ཚོ་དམིགས་པ་དེ་ལུས་ཀྱི་ཐག་རིང་ཐག་ལ་བྱས་ནས་དཔེར་ན་ལུས་དཀྱིལ་གྱི་ལྷ། གྲངས་ཀ་བརྩིས་པ་ཡིན་པ་ལ་བརྒྱ་དང་ལྔ་བཅུ་ང་བདུན་ཡོད་རེད། བདེ་མཆོག་སྐབས་སུ། ནང་ཀར་པའི་ཧེ་རུ་ཀ་མའི་བཅུ་དྲུག་ཡོད་རེད། ནང་པ་སྣང་རྩེ་བཞི་ཡོད་རེད། ཁ་སུ་སུ་ཟེར། མིག་གཉིས་འདི་སྐུ་ཕྲེང་བཙན་ས་ཡ་སྟེ་ལྷ་གཅིག་ཕ་གཉིས་བསྒོམས་པ་རེད། ཨ་ད་དེ་འདྲ་བྱས་འོང་དུས་དཀའ་ལས་རེད་འགྲོ་རེད། རྣལ་འབྱོར་མ་ལ་རེ་རེ་རེ་ཡིན་ཙང་ལྷ་སུམ་ཅུ་སོ་བདུན་རེད། དེའི་སྙིང་ག་ལ་བཀོད་བཞག་རེད།

དཔེ་ནུས་པ་ཅན་དེ་འདྲ་རེད། དེ་དང་འདྲ་བའི་མན་ངག་འདུག་ཆེ་བའི་གནད། གནད་འགག་གཅིག་དེ་རེད་ཤེས་དགོས་ཡ་རྒྱུན་ལས་འདི། ད་དེ་ལས་སླ་པོ་དེ་ལས་ལས་སླ་བ་ཅི་འདྲ་ཡོད་མ་རེད། ད་དེ་སོ་ཉག་ཆོས་གསུམ་དེ་ནི་དེ་ཉག་སོ་ལང་བསམ་བློ་ཡག་པོ་བཏང། སྙིང་ག། རྩ། སྣེ་སུམ་ཅུ་སོ་གཉིས་མ་གཏོགས་ཡོད་མ་རེད་བ། ཆོས་འབྱུང་ནང་གི་ཟླ་བའི་དཀྱིལ་འཁོར་དེ་ཨོམ་ཨོམ་ཨོམ་སརྦ་བུདྡྷ་ཌཱ་ཀི་དེ་ཆ་རེད་སྔགས་ཀྱི་ཡིག་འབྲུ་སུམ་ཅུ་སོ་གཉིས་གཡོན་སྐོར་བྱས་ནས་བསྐོར་ཡོད་རེད། དཀྱིལ་ལ་བཾ་ཡིག་བྱས་སུམ་ཅུ་སོ་གསུམ་བྱས། ད་ལྷ་སུམ་ཅུ་སོ་བདུན་བྱེད་དགོས་དུས། འཁོར་ལོ་ལྔ་ཡི་ལྷ་སུམ་ཅུ་སོ་བདུན་བྱས་ན་བདེ་མཆོག་དང་གཅིག་པ་རེད། ལྷ་ཡབ་ཡུམ་དགོས་པ་མ་རེད་གཅིག་གིས་འགྲིག་འགྲོ་རེད། དེ་ཡིན་ཙང་ལྷ་སུམ་ཅུ་སོ་བདུན་གི་ནང་ནས་སྙིང་པོ་རྣལ་འབྱོར་མ་བཞི་དང། གཙོ་བོ་དེ་གཙོ་མོ་དེ་བྱས་ནས། དབུས་ཀྱི་བཾ་ཡིག་དེ་བྱེད་དགོས་རེད། ད་སྙིང་ག་དེ་འདོད་པ་ནང་ལ། དེ་དང་སྒྲོལ་ལྡན་གཡོན་སྐོར་སྐར་ས་སྐོར་བསྒྱུར། རང་གི་སྙིང་གའི། ཆོས་འབྱུང་ཟླ་གདན་བཅས་དབུས་ཀྱི་བཾ་ཡིག་འབྱུང་བ་བཞི་ཡི་བདག་ཉིད་ལས་བྱེ་བའི་འབྱུང་བ་བཞི་ཡི་ས་བོན་ཡ་ར་ལ་ཝ་ཡི་གེ་བཞི། དབུས་ཀྱི་བཾ་ཡིག་དེ་འབྱུང་བ་བཞིའི་བདག་ཉིད་རེད་ཟེར་བ་རེད། འབྱུང་བ་བཞི་ཡི་བདག་ཉིད་ཡིན་ཡ་དེ། ཁོ་ན་ལ། སྙིང་གའི་རྩ་འདབ་བཞི་པོ་དེ། ས་ཆུ་མེ་རླུང་བཞི་བཅས།